སྐྱབས་རེ་བ་བཙལ་ཅེས་སྐད་ཆ་དེ་བསམ་བློ་གཏོང་འདོད་དགོས་མི་འདུག་གམ་ཧ་སླེབས་ན་སྐྱབས་བཙལ་ཅེས་ད་སེམས་ཐག་རང་རེད། སྡུག་བསྔལ་ཁོ་རང་གིས་འབེབས་ཏེ་སེམས་ཀྱི་ནང་ལ་མ་བཟོད་པ་བྱས་བསྡད་རྒྱུ་རང་མི་འདུག་སྐྱབས་བཙལ་ཡས་བསམ་བློའང་ཁུག་གི་མ་རེད་ག་ཚད་སྐྱབས་བཙལ་དང་ཚད་འགའ་བྱས་ན་ཡང། སྐྱབས་བཙལ་ན་ཡག་པོ་ཡང་ཤེས་ཀྱི་མ་རེད་ག་ཚད་ཅིག་དེ་ནས་བཙལ་ན་ཡང་དེའི་ཚེ་ན་སངས་རྒྱས་བཅོམ་ལྡན་འདས་ལ་ཡང་གནང་ཡས་རྩ་ནས་ཡོད་མ་རེད་འབྲས་བུ་ཁོ་ནི་སྨིན་ཚར་རེད་འབྲས་བུ་སྨིན་ཚར་རེད་སངས་རྒྱས་བཅོམ་ལྡན་འདས་ལ་གནང་ཡས་རྩ་ནས་ཡོད་མ་རེད་སྐྱབས་བཙལ་ན་ཡང་སྐྱོབ་ཐུབ་ཡས་རྩ་ནས་ཡོད་མ་རེད། ད་ད་ལྟ་ང་མ་ཤི་ཚུན་ཆད་ལ། གཅིག་སྡུག་བསྔལ་རོ་མྱོང་རྒྱུ་ནི་ཐག་ཆོད་བྱ། སྡིག་པ་འདའ་ཁ་རོ་ཞེ་ས་ཙམ་ནི་མེད་པར་སྡུག་བསྔལ་མྱོང་རྒྱུ་ཐག་ཆོད་བྱ། ད་ད་ལྟ་སྡུག་བསྔལ་ཁོ་རང་ཐོག་ལ་མ་སྨིན་པ་བ་ས་ག་ལར་དུས་ཚོད་དུ་མ་སོང་ཅིག་ལྟས་སུ་རག་རེད་ད་ལྟའི་ར་བའི་པ་རག་དེ་ལ་དངོས་གནས་དྲངས་ནས་ངས། སྡུག་བསྔལ་དེ་དག་ལས་སྐྱོབ་པའི། ནུས་པ་གོ། དཀོན་མཆོག་གསུམ་ལ་སངས་རྒྱས་ཀྱི་སྐུའི་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལ་འདུག། དེ་ལས་པའི་སྡུག་བསྔལ་དེ་དག་ལས་སྐྱོབ་པའི་ནུས་པ་དེ་ཁོང་ཚོ་ལ་འདུག་བ། ད་ངས། ཁོང་ཚོ་ལ་བའི་སྙིང་ཐག་པ་ནས་སྐྱབས་བཅོལ་བྱེད་དངོས་གནས་སྐྱབས་འཇུག་ཞུ་གིན་བསམ་བསམ་རེད། ཨ་ནི་སོ་སོའི། སྡིག་པ་བསགས་པ་དེ་ཚོ་ཡང་ཁོ་སྐྱབས་འཇུག་ཞུས་པ་ཙམ་གྱིས་ཕན་གྱི་མི་འདུག་སོ་སོའི་ངོས་ནས་ཡང་སྡིག་པ་བསགས་པ་དེ་ཚོ་སྔ་མའི་སྡིག་པ་བསགས་པ་ཚོ་ལ་ག་ཚོད་ཐུབ་ཐུབ་ཅིག་བས་ཕར་སྦྱོང་ཡས་ཐབས་ཤེས་ཅིག་མ་བྱས་པར་ཐབས་ཤེས་མེད་དུ་བྱེད་ཀྱི་ཡང་ཡིན་བསམ་བསམ་པ་དང་ཨ་ནི་མཇུག་མ་ཡིན་ན་ཡང་བས་སྡིག་པ་དེའི་རིགས་དེ་ལ་བས་རྩ་བ་ཉིད་ནས་བས་སོ་སོས་སྤོང་ཐུབ་ཀྱི་འདུག་བསམ་པ་བསམ་སོང་སྤོང་ཐུབ་ཚོད་དེ་ཚོ་སི་ད་སོ་སོའི་ངོས་ནས་བལྟས་ཚོད་བསམ་བློ་བཏང་མི་དགེ་བཅུའི་ནང་ནས་འདྲུག་བྱས་ད་ངས་འདི་དང་འདི་མཇུག་མ་བྱེད་ཐུབ་ས་མ་རེད་ཨ་ནི་ཕ་གི་ཚོ་ལས་བརླག་ཐུབ་ས་རེད་བསམ་པའི་བསམ་བློ་ཡོད་ན་དེ་ཚོའི་རིགས་དེ་དངོས་གནས་ད་ནི་ད་ངས་བས་ཏེ་ད་ནས་བཟུང་སྟེ།

ཁ་སང་སེ་སེ་རེད་གར་སོགས་རེད། བླ་མའི་ནང་ནས་གཙོ་ཆེ་ཤོས་ཅིག་ཨང་རོགས་སོགས་གཙོ་ཆེ་ཞིག་མ་བྱུང་སོ་སོའི་ངོས་ནས་རྦད་དེ་དད་པ་ཆེ་ཆེ་དང་སེམས་ཁ་ནང་བཞིན་ཨོ་ཁོ་ཚོགས་ཞིང་གི་གཙོ་བོ་དེ་ལ་བསམ་བཏང་ནས་ཨོ་དེའི་མདུན་དུ་ད་གང་ཆེ་མཆོད་པ་ཕུལ་ཡས་ཡོད་རེད་དེའི་མདུན་དུ་སྡིག་པ་བཤགས་ནས་བཤགས་པ་བྱེད་ཡས་ཡོད་རེད་དེའི་མདུན་དུ་ཨ་ལས་མཎྜལ་ཕུལ་ཡས་རེད་ཨོ་དེ་ཚོ་བ་བླ་མ་མཆོད་པའི་ནང་དང་ཨ་ལས་རོབ་རོབ་ཅིག་འགོར་བ་ཨོ་ཐུགས་ཁྲོ་མ་བྱེད་ད་ཨ་ལས་བླ་མ་མཆོད་པ་དེ་ཇི་མ་ཇི་བཞིན་བྱས་ནས་ཚོགས་ཞིང་བསམ་བློ་བཏང་རྗེས་ཚོགས་ཞིང་དེ་ཚོ་བས་ཁྲ་ལམ་ཡོངས་རྫོགས་ལ་འཆར་ཟིལ་དེ་ཡོང་ཡས་ཁོ་རང་ཡོད་མ་རེད་ཡིན་ན་ཡང་ད་ཨ་ལས།